ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ཏོག་དབྱིབས་ནད་ཡམས་ཐོག་མ་ཁྱབ་སྐབས་སྨན་པ་ཚོས་བུད་མེད་སྦྲུམ་མ་རྣམས་དང། དམིགས་བསལ་གྲོད་ཁོག་ནང་ཡོད་པའི་ཕྲུ་གུ་རྣམས་ལ་ཤུགས་རྐྱེན་གང་འདྲ་ཐེབས་ཀྱི་ཡོད་མེད་སྐོར་སེམས་ཁྲལ་བྱས་ཡོད་པ་རེད། འཛམ་གླིང་ཡོངས་ཏོག་དབྱིབས་ནད་ཡམས་ཐོག་མ་ཁྱབ་པ་ནས་བཟུང་ལོ་གཅིག་ཙམ་གྱིས་བརྒལ་ཏེ་ད་ལྟའི་ཆར་འགོག་ཁབ་ཀྱིས་སྨན་ཁང་གི་ཕྱི་ལོགས་ནས་ཕན་ནུས་ཆེན་པོ་ཐོན་བཞིན་ཡོད་པ་རེད། རྒྱལ་ཡོངས་སུ་ཏོག་དབྱིབས་འགོག་ཁབ་བརྒྱབ་པའི་གྲངས་འབོར་རིམ་བཞིན་འཕར་བཞིན་ཡོད་པ་དང་འཕྲོད་བསྟེན་ཁང་གི་མི་སྣ་ཚོས་ཕྲུ་གུ་ཡི་ཨ་མ་རྣམས་ལ་ཉེན་ཁ་ཆུང་དུ་གཏོང་ཆེད་འགོག་ཁབ་རྒྱག་དགོས་པའི་འབོད་སྐུལ་ཤུགས་ཆེ་གནང་འདུག་སྤྱིར་བུད་མེད་རྣམས་ཀྱིས་ཁོང་ཚོ་ཡི་འཕྲོད་བསྟེན་ཐད་དོ་སྣང་ཆེན་པོ་བྱེད་བཞིན་ཡོད་ཀྱང། ད་དུང་ཡང་འཛམ་གླིང་ཁྱོན་དུ་ཏོག་དབྱིབས་ན་ཚ་ཤུགས་ཆེ་ཁྱབ་བཞིན་ཡོད་པས། ཆེད་མཁས་པ་ཚོས་ཉེན་ཁ་དེ་ལས་ཐར་ཆེད། འཕྲོད་བསྟེན་སྲུང་སྐྱོབ་འཕར་མ་ཐད་བསམ་བློ་གཏོང་དགོས་སྐོར་གསུངས་འདུག་ཨོ་སི་ཁྲུ་ལི་ཡ་དང་ནིའུ་ཛི་ལནཌ་ནང་བུད་མེད་སྦྲུམ་མ་གསོ་བཅོས་དང། མོ་ནད་སྐོར་གྱི་མཐོ་སློབ་ཀྱི་འགན་འཛིན Doctor Vijay Roach ལགས་ཀྱིས། འགོག་ཁབ་ཀྱིས་ཨ་མ་དང་ཕྲུ་གུ་གཉིས་ཀ་ལ་དགོས་མེད་ཀྱི་ཉེན་ཁ་ལས་སྔོན་འགོག་གི་ཕན་ཐོགས་ཆེན་པོ་ཡོད་སྐོར་འགྲེལ་བརྗོད་གནང་འདུག།

ཁོང་གིས་ཚང་མ་ལ་གལ་ཆེ་ཤོས་ཞུ་རྒྱུ་ཞིག་ལ། ཏོག་དབྱིབས་ནད་ཡམས་དེ་བུད་མེད་རྣམས་ལ་ཧ་ཅང་ཉེན་ཁ་ཆེན་པོ་ཡིན་པ་དང། ང་ཚོས་སྨན་བཅོས་ཁ་ཤས་བྱེད་བཞིན་ཡོད་ཀྱང། གལ་ཆེ་ཤོས་ནི་དང་པོ་ནས་ན་ཚ་མ་འགོས་པ་བྱེད་དགོས་པ་དེ་གལ་ཆེན་པོ་རེད། ད་ལྟའི་ཆར་ང་ཚོས་ཉེན་ཁ་ཆུང་དུ་གཏོང་ཐབས་གཅིག་རང་ཡོད་པ་ནི། འགོག་ཁབ་རྒྱག་རྒྱུ་དེ་རེད་ཅེས་གསུངས་འདུག་ལོ་སྔོན་མ་ཡི་ལོ་མགོ་ནས་ཏོག་དབྱིབས་ན་ཚ་ཁྱབ་སྐབས་མེལ་བོན་ནང་བུད་མེད་གསོ་བཅོས་དང་ཞིབ་འཇུག་སྐོར་གྱི་གཙུག་ལག་སློབ་གཉེར་ཁང་གི། Doctor Clare། ལགས་ཀྱིས།

བུད་མེད་མང་པོ་ཞིག་གནས་སྟངས་ཛ་དྲག་ཆགས་ཀྱི་ཡོད་པ་རེད། ཁག་ཅིག་ནང་ལ་བསྡད་ན་འགྲིག་གི་ཡོད་ཀྱང། བུད་མེད་བརྒྱ་ཆ་བདུན་ཅུ་ཙམ་སྨན་ཁང་ནང་འགྲོ་དགོས་ཁེལ་གྱི་ཡོད་པས་མ་ཚད། དམིགས་བསལ་ལྟ་རྟོག་བྱེད་དགོས་པ་ཆགས་ཀྱི་ཡོད་པ་རེད་ཅེས་གསུངས་འདུག་མ་ཚད་ཁོ་མོས་ཏོག་དབྱིབས་ན་ཚ་འགོས་ནས་སྨན་ཁང་ལ་འགྲོ་དགོས་ཁེལ་བ་དེ་ཚོ། མ་འོངས་པར་ཡང་ན་ཚ་འགོས་རྒྱུ་ཡི་ཉེན་ཁ་ཆེ་བ་ཡོད་པ་རེད་ཅེས་གསུངས་འདུག་བུད་མེད་སྦྲུམ་མ་ཏོག་དབྱིབས་ན་ཚ་འགོས་ནས་སྨན་ཁང་དུ་འགྲོ་དགོས་ཁེལ་བ་བརྒྱ་ཆ་སུམ་ཅུ་ཙམ་ལ་ཨོག་སི་ཇན་དབུགས་སྣོན་དགོས་ཀྱི་ཡོད་པས་མ་ཚད། gui
And if they're in an intensive care unit, about half of them will have to have a breathing tube put down and be connected to a ventilator to help them to breathe. So this is a very severe disease for some women in pregnancy. There's also certain groups of women that we're more worried about getting infected. And so this is often women that have other medical problems that they may have had before they were pregnant. And these are common things such as diabetes or high blood pressure or being overweight. But we also know that women from ethnic minority backgrounds, migrant backgrounds, are at higher risk. So about half of the women that are, are ending up in hospital come from these kind of backgrounds.
ཡང་ཁོ་མོས་གལ་སྲིད་ཁོ་ཚོ་ཛ་དྲག་གི་ལྟ་རྟོག་འོག་ཡོད་ཚེ། མི་ཕྱེད་ཀ་ཙམ་ཞིག་དབུགས་ཀྱང་གཏོང་ལེན་མི་ཐུབ་པར། དབུགས་སྣོན་ཡོ་ཆས་སྒར་དགོས་ཀྱི་ཡོད་པ་རེད། སྤྱིར་བུད་མེད་སྦྲུམ་མ་རྣམས་ལ་ན་ཚ་སྣ་ཚོགས་ཞིག་ཡོད་པ་དེ་ཚོ་ང་ཚོས་སེམས་ཁྲལ་ཆེན་པོ་འདུག་གཞན་ཡང་བུད་མེད་སྦྲུམ་མ་མང་པོ་ཞིག་ལ་གཅིན་པ་མངར་ཤུགས་ཀྱི་ན་ཚ་དང། ཁྲག་ཤེད་ཀྱི་ན་ཚ་སོགས་ཡོད་པས་དེ་ཚོ་ལ་ཉེན་ཁ་ཆེན་པོ་ཡོད་པ་རེད། ད་དུང་ས་སྐྱེས་རྡོ་སྐྱེས་ཀྱི་གྲངས་ཉུང་མི་རིགས་དང། གཞིས་སྤོ་བ་དེ་ཚོ་ལ་ཉེན་ཁ་ཆེན་པོ་ཡོད་པ་ང་ཚོས་ཤེས་རྟོགས་བྱུང་སོང། སྨན་ཁང་ནང་འགྲོ་དགོས་ཁེལ་བའི་བུད་མེད་བརྒྱ་ཆ་ལྔ་བཅུ་ཙམ་ནི་དེ་ཚོ་ཡི་གྲས་རེད་འདུག་ཅེས་གསུངས་འདུག Doctor Roach ལགས་ཀྱིས་གཞིས་སྤོ་དུ་ཡོང་མཁན་བུད་མེད་རྣམས་ལ་ཉེན་ཁ་ཆེ་བ་ཡོད་པའི་རྒྱུ་མཚན་གཙོ་བོ་ག་རེ་ཡིན་མེད་ཤེས་རྟོགས་བྱུང་མ་སོང། གཙོ་བོ་ཕན་ཚུན་འབྲེལ་བ་ཡག་པོ་བྱུང་བ་ཡིན་ན། དེའི་གནས་སྟངས་ཡག་རུ་འགྲོ་གི་རེད་བསམ་གྱི་འདུག་ཅེས་གསུངས་འདུག།
ཁོང་གིས་ཨོ་སི་ཁྲུ་ལི་ཡ་ཡི་ནང་གཙོ་བོ་དབྱིན་སྐད་ཤོད་བཞིན་ཡོད་ཀྱང། ཨོ་སི་ཁྲུ་ལི་ཡ་ཡི་ནང་མི་མང་པོ་ཞིག་སྐད་ཡིག་སོགས་ཀྱི་རྒྱབ་ལྗོངས་མི་འདྲ་བ་ནས་ཡོང་གི་ཡོད་པས། ང་ཚོས་འབྲེལ་བ་དང་སྐད་ཆ་ཤོད་སྐབས། བཤད་ས་དེ་སུ་ཡིན་ན་དེ་དང་འཚམ་པའི་མཐུན་རྐྱེན་ཞུ་དགོས་རྒྱུ་གལ་ཆེན་པོ་རེད་འདུག་ཅེས་གསུངས་འདུག་ཡང་མོ་ན་ཆི་འཕྲོད་བསྟེན་ལྟེ་གནས་ནས་འགོས་ནད་སྐོར་གྱི་སྨན་པ Professor Michelle Giles ལགས་ཀྱིས་ཏོག་དབྱིབས་ན་ཚ་འགོས་ནས་སྨན་ཁང་ནང་ལྷགས་པའི་བུད་མེད་སྦྲུམ་མ་མང་ཆེ་བ་ནི་འགོག་ཁབ་མ་རག་པ་དེ་ཚོ་རེད་འདུག་ཅེས་གསུངས་འདུག་ཨོ་སི་ཀྲུ་ལི་ཡ་ཡི federal གཞུང་འཛིན་ཚོགས་པ་ཡི་དྲྭ་ཚིགས་ཐོག་གནས་ཚུལ་བཀོད་པ་ལྟར་ན། བུད་མེད་སྦྲུམ་མ་རྣམས་ཀྱི་ཆེད་ལུས་ཀྱི་ཟུངས་ཤུགས་ལ་གཙོ་བོ་ཕན་པའི་འགོག་ཁབ Pfizer སྨན་ཁབ་དེ་རྒྱལ་ཡོངས་ཀྱི་སྨན་ཁང་གང་ས་ནས་རག་གི་ཡོད་སྐོར་འགྲེལ་བརྗོད་གནང་འདུག་མ་ཚད Professor Giles ལགས་ཀྱིས་ད་ལྟའི་ཆར Moderna ཏོག་དབྱིབས་འགོག་ཁབ་དེ་ཡང་བུད་མེད་སྦྲུམ་མ་དང་ཕྲུ་གུ་རྣམས་ལ། བཟོ་ནས་ཉེན་ཁ་ཡོད་པའི་སེམས་ཁྲལ་བྱེད་དགོས་ཀྱི་མེད་སྐོར་གསུངས་འདུག།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།